རི་མོ་ཉི་ཤུ་རྩ་གཉིས། ལམ་གཉིས། ཡེ་ཤུ་གིས་སློབ་གསོ་སྤྲད་ནས་ང་ཚོ་ལ་ལམ་གཉིས་ཡོད་པ་ལམ་གཅིག་དེ་ནི་ལམ་ཁ་རྒྱ་ཆེ་པོ་ཡིན་པ། འོན་ཀྱང་འདི་ལམ་འདི་ནི་ཉེས་པ་ཡོད་པའི་ལམ་རེད། ཡ་དམ་གྱིས་ང་ཚོ་ལ་ཉེས་པ་དེ་བྱིན་པ་རེད་ལམ་གཅིག་དེ་ནི་ཡེ་ཤུ་གིས་ཟེར་ནས་དེ་ནི་ལམ་ཁ་རྒྱ་ཆུང་ཆུང་གཅིག་རེད།

སྨན་པ་ཡི་རྗེས་ནས་ང་དང་ཁྱེད་ནི་དེ་ནམ་མཁའ་མཉམ་དུ་ཡོད་ཡོད་པའི་རེ་བ་ཡོད་པ་ཐུགས་རྗེ་ཆེ།